དམིགས་བསལ་གྱི་དུས་ཚིགས་དེ་ད་དོན་སྙིང་ལྡན་པ་ཞིག་ཡོང་གི་ཡོད་པ་རེད་དེ་འདྲ་ཡིན་དུས་ཙམ་པ་གུས་པས་དེ་ནས་རེ་སྒུག་ཡང་ཞུ་བཞིན་ཡོད། ད་དེ་ནས་དེ་རིང་ང་ཚོས་ལྷན་དུ་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་ཁམས་སུ་སྐྱེ་བའི་གི་ད་རྒྱུ་བཞི་ལ་ཡང་ང་རང་ཚོ་མཉམ་དུ་སློབ་སྦྱོང་ཞིག་གནང་རོགས་ཞུ་བ་ད་དེ་འདྲ་ཞིག་ད་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་ཁམས་ལ་ཡང་སྐྱེ་དགོས་པ་ཡིན་ན་ད་ངེས་པར་དུ་བདེ་བ་ཅན་ལ་སྐྱེ་བའི་གི་རྒྱུ་བཞི་དེ་ད་ཉམས་སུ་ལེན་དགོས་ཀྱི་ཡོད་རེད། བདེ་བ་ཅན་ལ་སྐྱེ་བའི་གི་རྒྱུ་བཞི་དེ་ཉམས་སུ་ལེན་ཐུབ་པ་ཡིན་གསུངས་ན། ད་གང་ཟག་གང་ཡང་རུང་བ་དེ་ད་བདེ་བ་ཅན་ལ་ཡང་གང་ལྟར་སྐྱེ་ཐུབ་པ་ད། ལུང་ཚད་ལྡན་དང་དེ་བཞིན་དུ་གང་ལྟར་ཕྱག་དཔེ་ཚད་ལྡན་གྱི་ནང་ལ་གསུངས་ཡོད་རེད་དེ་འདྲ་ཡིན་དུས་ད་ང་རང་ཚོ་མཉམ་དུ་དེ་རིང་གི་ཉིན་མོ་དེ་བེད་སྤྱད་ནས།

ད་གོང་གི་གཙོ་བོ་མགོན་པོ་འོད་དཔག་མེད་དང་དེ་ནས་གཡས་སུ་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་དང་གཡོན་དུ་མཐུ་ཆེན་ཐོབ་གཉིས་ཀྱིས་ད་གཙོ་བོར་བྱས་པའི་གི་ད་སངས་རྒྱས་དང་བྱང་ཆུབ་སེམས་དཔའ་གྲངས་མེད་པ་མང་པོ་ཅིག་ད་དེ་ཚོ་ཡིད་ལ་ཝ་ལེར་གསལ་ཐུབ་པ་ཡིན་ན་ཡག་པོ་ཡོད་རེད་ད་དེ་ཙམ་གང་ལྟར་ད་ཡོངས་རྫོགས་ང་ཚོ་ཡིད་ཡུལ་དུ་བྱེད་ཐུབ་མ་རེད་ཡོང་མ་རེད་ད་ཡིན་ན་ཡང་ག་རེ་ཟེར་ན་ད་གཙོ་བོ།

མ་ཟད་པའི་གི་དེ་ནས་བཀོད་པ་ཡང་གང་ལྟར་ད་བསམ་གྱིས་མི་ཁྱབ་པ་མང་པོ་ཅིག་འདུག་ང་ཚོས་རེ་རེ་རེ་རེ་བྱས་ནས་གསལ་འདེབས་ཐུབ་ཡོད་མ་རེད་དེ་འདྲ་ཡིན་དུས་ཙམ་པ་ད་མགོན་པོ་འོད་དཔག་མེད་དེ་གང་ལྟར་ཡིད་ལ་ཡ་ཝ་ལེར་སྒོམ་ཞུ་ཡ་བོ་ད་དེ་འདྲ་ཅིག་ཡིན་ས་རེད། ད་དེ་ནས་བདེ་བ་ཅན་དུ་སྐྱེ་བའི་རྒྱུ་གཉིས་པ། ཚོགས་བསགས་པ་གསུངས་ཡོད་དེ་རེད། གཉིས་པ། སྒོ་ཀུན་ནས་ཚོགས་བསགས་པ་ཟེར་བ་ནི། ཡར་དཀོན་མཆོག་ལ་མཆོད་པ་དང་མར་ངན་སློང་ལ་སྦྱིན་པ་སོགས་ཚོགས་བསགས་ཐབས་ལ་མང་ན་ཡང་དེ་ཐམས་ཅད་ཀྱི་སྙིང་པོ་སྒྲུབ་སླ་བ་ལ། ཆོད་སྒོ་ཆེ་བ་ནི་ཐེག་པ་ཆེན་པོའི་ཚོགས་བསགས་ཡན་ལག་བདུན་པ་ཡིན་པས་བཟང་སྤྱོད་སྨོན་ལམ་ལས་ཕྱག་འཚལ་བ་དང་མཆོད་ཅིང་བཤགས་པ་དང་རྗེས་སུ་ཡི་རང་བསྐུལ་ཞིང་གསོལ་བ། དགེ་བ་ཅུང་ཟད་བདག་གིས་ཅི་བསགས་པ་ཐམས་ཅད་བདག་གིས་བྱང་ཆུབ་ཆེན་པོར་བསྔོ་ཞེས་གསུངས་པ་བཞིན། ད་བདུན་གྱི་ཉམས་སུ་ལེན་ནས་ད་ཚོགས་བསགས་པ་རེད། ད་ཚོགས་བསགས་ཡ་ལ་ད་རྣམ་པ་མང་པོ་ཅིག་ཡོད་རེད་ཡར་དཀོན་མཆོག་ལ་མཆོད་པ་འབུལ་བ་ཡིན་ན་ཡང་ཚོགས་བསགས་པ་རེད་མར་ངན་སློང་ལ་སྦྱིན་པ་བཏང་བ་ཡིན་ན་ཡང་ཚོགས་བསགས་པ་རེད། དེ་བཞིན་དུ་གང་ལྟར་བྱང་ཆུབ་ཀྱི་སེམས་ཅིག་བསྒོམ་པ་ཡིན་ན་ཡང་ཚོགས་བསགས་པ་རེད་སྟོང་ཉིད་ཀྱི་ཉིད་ཀྱི་ལྟ་བ་གཅིག་བསྒོམ་པ་ཡིན་པ་ཡིན་ན་ཡང་ཚོགས་བསགས་པ་རེད། དེ་བཞིན་དུ་དེ་ནས་བསྡུ་ན། ཐེག་པ་ཆེན་པོའི་ཚོགས་བསགས་ཡན་ལག་ད་བདུན་པ་ཡོད་རེད་བ་གང་ལྟར་ཕྱག་འཚལ་བ་ཡིན་ན་ཡང་ཚོགས་བསགས་ཀྱི་ཡོད་རེད་མཆོད་པ་ཕུལ་བ་ཡིན་ན་ཡང་ཚོགས་བསགས་ཀྱི་ཡོད་རེད་བཤགས་པ་བྱས་པ་ཡིན་ན་ཡང་ཚོགས་བསགས་ཀྱི་ཡོད་རེད་དེ་ནས་གཞན་གྱི་དགེ་བ་བྱས་པ་ལ་རྗེས་སུ་ཡི་རང་བ་ཡིན་ན་ཡང་གང་ལྟར་ཚོགས་བསགས་ཡོང་གི་ཡོད་རེད་དེ་ནས་བླ་མ་དགེ་བའི་བཤེས་གཉེན་རྣམས་ལ་ད་ཆོས། གནང་རོགས་གནང་ཞེས་བསྐུལ་མ་ཞུས་པས་ཡིན་ན་ཡང་ཚོགས་བསགས་ཀྱི་རང་ཉིད་ཀྱིས་དགེ་བའི་རྩ་བ་ཅུང་ཟད་བསགས་པ་དེ་དག་ཐམས་ཅད་ཀྱང་གང་ལྟར་མཐའ་ཡས་པའི་སེམས་ཅན་ཐམས་ཅད་ལ་བསྔོ་བ་ཡིན་པས་ཡིན་ན་ཡང་ཚོགས་བསགས་ཀྱི་ཚོགས་བསགས་ཐབས་ཀྱི་སྒོ་མང་པོ་ཞིག་ཡོད་རེད་མདོར་བསྡུས་ན་ད། རང་ཉིད་ཀྱིས་ད་ཚོགས་བསགས་གང་འདྲ་ཞིག་ལ་ཡང་གང་ལྟར་སྤེལ་ཐུབ་པ་ཡིན་པ་ཡིན་ན་ཡང་ད་གང་ལྟར་ཚོགས་རྒྱ་ཆེན་པོ་བསགས་ཡག་ད་དེ་དེ་རེད་དེ་ཡིན་དུས་ཙམ་པ། ཚོགས་བསགས་ཡག་དེ་བདེ་བ་ཅན་དུ་སྐྱེ་བའི་རྒྱུ་གཉིས་པ་དེ་ཡིན་པ་རེད། ད་དེ་ནས་བདེ་བ་ཅན་དུ་སྐྱེ་བའི་གི་རྒྱུ་གསུམ་པ་དེ་གང་རེད་ཟེར་ན་ད་གྲོགས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཟེར་ཡག་དེ་རེད། གསུམ་པ་གྲོགས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཟེར་བ་ནི་བདེ་བ་ཅན་དུ་སྐྱེ་བ་ལ་བྱང་ཆུབ་ཀྱི་སེམས་མེད་ན་བདེ་བ་ཅན་དུ་སྐྱེས་ཀྱང་ཉན་ཐོས་དུ་འགྱུར་འགྲོ་བས་ངས་དགེ་བ་རྒྱ་ཆེ་ཆུང་གང་བསྒྲུབས་ཀྱང་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་རྒྱུ་འབྲས་གཉིས་དང་བྲལ་བདེ་བ་རྒྱུ་འབྲས་གཉིས་དང་ལྡན་ནས། སེམས་ཅན་ཐམས་ཅད་རྫོགས་པའི་སངས་རྒྱས་མགོན་པོ་འོད་དཔག་མེད་ཀྱི་ཞིང་ཁམས་སུ་སྐྱེ་བའམ་འོད་དཔག་མེད་ཀྱི་གོ་འཕང་ཐོབ་ཕྱིར་ཡིན་སྙམ་པ་དེ་ལ་དེ་ག་རེ་ཟེར་རེད་ཟེར་ན། ད་གྲོགས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཟེར་གྱི་རེད། སྤྱིར་བཏང་གང་ལྟར་བདེ་བ་ཅན་དུ་སྐྱེ་བའི་གི་རྒྱུ་བཞིའི་ནང། གང་ལྟར་བྱང་ཆུབ་སེམས་ཡོད་པ་ཙམ་ཞིག་མ་ཡིན་པར་ད་དགེ་བ་གང་འདྲ་ཞིག་བསྒྲུབས་པ་ཡིན་ན་ཡང་གང་ལྟར་བྱང་ཆུབ་སེམས་ཀྱི་ཀུན་སློང་གིས་རྩིས་ཟིན་རྒྱུ་དེ་ཧ་ཅང་ནས་ཀྱང་གང་ལྟར། ད་གལ་ཆེ་བ་གང་ལྟར་དེ་འདྲ་ཅིག་ཡིན་ས་རེད་ད་བྱང་ཆུབ་ཀྱི་སེམས་ཟེར་ཡག་དེ། ད་སྒོམ་ཡག་ཧ་ཅང་གི་མང་པོ་ཡོད་རེད་ཡིན་ན་ཡང་དཔེ་ང་ཚོ་དེ་འདྲའི་ཡུན་རིང་པོ་དེ་འདྲའི་སྒོམ་ཡག་གི། དུས་ཚོད་ཡོད་མ་རེད་པ་དུས་ཚོད་མེད་དུས་ཙམ་པ་ད་ག་རེད་ཟེར་ན། ངས་ད་དགེ་བའི་རྩ་བ་གང་འདྲ་ཞིག་བསྒྲུབས་པ་ཡིན་པ་ཡིན་ན་ཡང། ད་སེམས་ཅན་ཐམས་ཅད་བསམ་དགོས་ད་སེམས་ཅན་ཐམས་ཅད་བསམ་དགོས། ནམ་མཁའ་དེས་གར་ཁྱབ་ན་སེམས་ཅན་གྱིས་ཁྱབ་སེམས་ཅན་གྱིས་གར་ཁྱབ་ན་ད་ལས་དང་སྡུག་བསྔལ་གྱིས་ཁྱབ་ལས་དང་སྡུག་བསྔལ་གྱིས་ཁྱབ་པའི་སེམས་ཅན་ཐམས་ཅད་ད་སྙིང་རེ་རྗེ། སེམས་ཅན་དེ་དག་ཐམས་ཅད་ཀྱི་ཆེད་དུ་ངས་དགེ་བའི་རྩ་བ་དེ་བསགས་ཀྱི་ཡིན། སེམས་ཅན་དེ་དག་ཐམས་ཅད་ད་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་གི་མགོན་པོ་འོད་དཔག་མེད་ཀྱི་ཞབས་དྲུང་དུ་སྐྱེ་བའི་ཆེད་དུ་ད་ངས་དགེ་བའི་རྩ་བ་དེ་འདྲ་ཞིག་སྒྲུབ་ཀྱི་ཡིན་སྙམ་པའི་ད་དེ་འདྲའི་གི་བློ་ཅིག་ངེས་པར་དུ་སྐྱེ་ཡོང་དགོས་སྐྱེ་དགོས་དགོས་པ་རེད་དེ་ལ་ད་གྲོགས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་བྱས་ཞུ་བ་རེད། ད་དེ་ནས་དེ་རིང་བརྙན་ཐུང་འདི་གཟིགས་མཁན་ཡོངས་རྫོགས་ཀྱིས་ད་ཐོག་མར་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་མགོན་པོ་འོད་དཔག་མེད་ཀྱི་ཞབས་དྲུང་དུ་སྐྱེ་བར་བྱ་སྙམ་པའི་ད་བསམ་བློ་བཏང་ད་ད་ད་ད་ད་རང་རྟོགས་གནང་ཨ། ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་མགོན་པོ་འོད་དཔག་མེད་ཀྱི་ཞབས་དྲུང་དུ་སྐྱེ་བར་བྱ། དེའི་ཆེད་དུ་ངས་འོད་མཚན་དེ་བཏོན་པར་བྱའོ་སྙམ་པའི་གི་དེ་ནི། བསམ་བློ་དེ་འདྲ་ཅིག་བཏང། ད་བསམ་བློ་དེ་འདྲ་ཅིག་བཏང་ནས། དེ་ནི་ད་ལྟ། ཡིད་དེ་ན། བདེ་ཆེན་ཞིང་དང་འདོགས་པ་ད་བདེ་ཆེན་ཞིང་དང་དེ་ཡིད་ལ་ཝ་ལེར་གསལ་བར་བྱས།

བརྒྱ་དང་བརྒྱད་གྲངས་ནང་བརྒྱ་དང་བརྒྱད་བགྲང་ཡ་དེ་འདྲ་ཟིན་ད། ད་ཚང་མས་གང་ལྟར་མཉམ་དུ་ཡིན་ད་དེ་རིང་ང་ཚོའི་དགེ་བའི་རྩ་བ་དེ། དགེ་རྩ་དེ་མཉམ་དུ་སྒྲུབ་ཡ་ཡིན་ད། ད་དེ་ནས་བདེ་བ་ཅན་དུ་སྐྱེ་བའི་གི་རྒྱུ་བཞི་པ། རྐྱེན་བསྔོ་སྨོན་གྱིས་མཚམས་སྦྱར་བ་གསུངས་ཡ་ད་དེ་རེད། བཞི་པ་རྐྱེན་བསྔོ་སྨོན་རྣམ་དག་གིས་མཚམས་སྦྱར་ཟེར་བ་ནི་དུས་དང་རྣམ་པ་ཀུན་ཏུ་དགེ་བ་ཆེ་ཆུང་གང་བསྒྲུབས་ཀྱང་དགེ་བ་དེས་རང་གཞན་སེམས་ཅན་ཐམས་ཅད་ནུབ་ཕྱོགས་བདེ་བ་ཅན་དུ་སྐྱེ་བར་གྱུར་ཅིག་སྙམ་པའི་གི་དེ་འདྲའི་བསྔོ་བ་དང། དེ་ལྟར་དུ་གང་ལྟར་སྨོན་ལམ་ཡང་འདེབས་དགོས་རེད་གསུངས་བ་རེད། དེ་འདྲའི་སྨོན་ལམ་དེ་ཡང་གང་རེད་ཟེར་ན་དུས་གསུམ་སངས་རྒྱས་རྣམས་ཀྱིས་ཇི་ལྟར་བསྔོ་བ་དང་སྨོན་ལམ་བྱས་དང་བྱེད་བཞིན་པ་དེ་བཞིན་དུ་བདག་གིས་ཀྱང་དགེ་བའི་རྩ་བ་འདི་དེ་དང་དེ་བཞིན་དུ་བསྔོ་བར་བྱེད་ཀྱི་ཡིན་སྙམ་པའི་དེ་འདྲའི་གི་གང་ལྟར་ད་བསམ་བློའི་གི་འདུ་ཤེས་དེ་འདྲ་ཞིག་འཇོག་དགོས་རེད་གསུང་བ་རེད། ད་དེ་ཡིན་དུས་ཙམ་པ། ད་བསྔོ་བ་བསྔོ་བ་ཟེར་ན་ཡང་ག་རེ་ཟེར་ན་ད། དགེ་རྩ་སེམས་ཅན་རྣམས་ལ་སྦྱིན་པ་བྱིན་ཡ་དེ་རེད། དགེ་རྩ་སེམས་ཅན་རྣམས་ལ་སྦྱིན་པ་བྱིན་ཡ་དེ་ལ། ད་བསྔོ་བ་ཟེར་ཡ་ད་དེ་འདྲ་ཞིག་ཟེར་གྱི་རེད་དེ་ཡིན་དུས་ཙམ་པ། ང་ཚོས་གང་ལྟར་དགེ་བའི་རྩ་བ་གང་འདྲ་ཞིག་བསྒྲུབས་ཀྱང། སེམས་ཅན་རྣམས་ལ་ཕར་སྦྱིན་པ་ལ་ཡང་བཏང་ན་ཡག་པོ་ཡོད་རེད་སེམས་ཅན་རྣམས་ལ་ཕར་བསྔོས་བཞག་པ་སེམས་ཅན་རྣམས་ལ་ཕར་སྦྱིན་བཞག་པ་ཡིན་ན་ཡག་པོ་ཡོད་རེད་མ་གཏོགས་པས། ཡང་དགེ་རྩ་བརླག་འགྲོ་ཡག་གི་རྒྱུ་མང་པོ་ཅིག་ཡོད་རེད་བ་དོ་ཚོད་གས། བརླག་འགྲོ་གི་རེད། དེ་འདྲ་ཡིན་དུས་ད་ག་རེད་ཟེར་ན། ད་ད་ལྟ་ང་ཚོའི་གོང་དུ་འོད་མཚན་བཟླས་པའི་གི་དགེ་བའི་རྩ་བ་འདི་དང། དེ་ནས་ད་འདས་པ་ཟེར་བ་རེད་བ་ད་སྔོན་ཆད་ཟེར་བ་རེད་བ་ད་སྔོན་ཆད་ངས་དགེ་བའི་རྩ་བ་བསགས་ཚད་ཐམས་ཅད་ད་ད་ལྟ་གསོག་བཞིན་པ་ཐམས་ཅད་མ་འོངས་པ་ན་བསགས་པ་ཐམས་ཅད་ཐམས་ཅད་སོ་སོའི་གི་བློས་གིས་ཚུར་བསྡུས་རེད་བ། དེ་ནས། རྒྱལ་བ་སྲས་དང་བཅས་པ་རྣམས་ཀྱི་ཟག་མེད་ཀྱི་དགེ་བའི་རྩ་བ་ཡོད་པ་དེ་དག་ཐམས་ཅད་མར་བླངས། དེ་དག་རང་ཉིད་ཀྱི་དགེ་བའི་རྩ་བ་དེ་དང་དེ་ནས་རྒྱལ་བ་སྲས་དང་བཅས་པ་རྣམས་ཀྱི་དགེ་བའི་རྩ་བ་དེ་དག་ཐམས་ཅད་སེམས་ཅན་ལ་ཕར་སྦྱིན་གྱི་ཡིན། ད་ང་ཚོས་སྦྱིན་མ་ཤེས་པ་ཡིན་ན་ཡང་གང་རེད་ཟེར་ན་དེ་ནས་རང་གི་རྩ་བའི་བླ་མ་དང། དེ་བཞིན་དུ་གང་ལྟར་སངས་རྒྱས་དང་བྱང་ཆུབ་སེམས་དཔའ། དེ་བཞིན་དུ་གང་ལྟར། རྒྱལ་བ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་ད་འགྲོ་བ་སེམས་ཅན་རྣམས་ལ་ཡང་ད་བསྔོ་བ་དང་སྨོན་ལམ་ག་འདྲ་ཞིག་བྱེད་ཀྱི་ཡོད་པ་ཡིན་ནའང་ངས་འདིས་སེམས་ཅན་ཐམས་ཅད་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་དུ་སྐྱེ་བའི་གི་ཆེད་དུ་ད་བསྔོ་བ་བྱེད་ཀྱི་ཡིན་སྙམ་པའོ་ད་དེ་འདྲའི་གི་གང་ལྟར་བློ་གཅིག་དགོས་ཀྱི་ཡོད་རེད།